རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང་ལ། ཨི་མོ་རི་གཙུག་ལག་སློབ་གཉེར་ཁང་གི་སཱི་ཤེས་ཡོན་གྱི་སློབ་གསོ་ཞུས་ནས་མི་འདུག་ཡང་ན་ད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་དུ་གཏོང་རྒྱུའི་བསླབ་གཞིའི་འབྲེལ་མཐུད་པ་ཨ་ནེ་བརྩོན་འགྲུས་བསམ་འཕེལ་ལགས་ཡང་བསྐྱར་ཞལ་པར་ཐོག་ལ་ཡང་གདན་འདྲེན་ཞུས་ཡོད། ཨ་ནེ་བརྩོན་འགྲུས་བསམ་འཕེལ་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ཀུན་བཟང་ལགས། ལགས། བརྩོན་འགྲུས་བསམ་འཕེལ་ལགས་ད། ད་རེས་སཱི་ཤེས་ཡོན་གྱི་ནང་ལ་ཡང་སྤྱི་ཁྱབ་ལས་འཆར་ཞེས་པའི་གོ་དོན་དང་འབྲེལ་བའི་སྐོར་ལ་ཨ་ལས་བཀའ་འདྲི་ཞུས་ཡིན། ཨ་ལས་དང་པོ་དེ་ལ་ཡང་དེའི་སྐོར་ལ་བཀའ་འདྲི་མ་ཞུས་གོང་དེ་ང་འདི་བཀའ་འདྲི་ཞུས་ན་བསམ་སོང་ད་ལྟ་འདས་པའི་ཉིན་གསུམ་བཞི་གོང་ལ་ཡང་ངས་བརྩོན་འགྲུས་བསམ་འཕེལ་ལགས་ལ་ཡང་འབྲེལ་བ་ཞུ་ཡས་ཀྱི་ཐབས་ཤེས་ཞུ་དུས་ཙམ་པ་བརྩོན་འགྲུས་བསམ་འཕེལ་ལགས་དཔེ་མཛད་བྲེལ་ཆེན་པོ་རེད་བཞག་ཨ་ནི་ཟབ་སྦྱོང་དེ་འདྲ་གནང་གི་ཡོད་གསུངས་པ་རེད། ཨ་ནི་ཟབ་སྦྱོང་འདི་ཨ་ནི་དྲ་རྒྱའི་ཐོག་ནས་གནང་གི་ཡོད་དང་ཟབ་སྦྱོང་འདི་ག་རེ་ད་སཱི་ཤེས་ཡོན་གྱི་བསླབ་གཞི་དང་འབྲེལ་བའི་ཐོག་ནས་ཟབ་སྦྱོང་གནང་གི་ཡོད་དང་ཨ་ནི་ཟབ་སྦྱོང་འདི་སྐད་ཡིག་ག་རེ་ཐོག་ལ་སློབ་ཁྲིད་གནང་གི་ཡོད་དང་དེའི་སྐོར་ལ་ཨ་ལས་ངོ་སྤྲོད་ཞིག་གནང་དང།
ཏེ་སི་ལའི་ཀུན་བཟང་ལགས་ཟེར་ལ། སྤྱིར་བཏང་ད་ལྟ་ང་ཚོ་འདི་གླིང་ནས་ཟབ་སྦྱོང་ད་ཕུལ་ཡས་མང་པོ་ཅིག་ད་དབྱིན་ཇིའི་ཐོག་ནས་ཕུལ་གྱི་ཡོད་རེད། དྲ་ཐོག་གི་ཟབ་སྦྱོང་བྱས་ནི་སྐད་ཡིག་དེ་གཙོ་བོ་དབྱིན་ཇི་རེད། ད་ཡིན་ན་ཡང་ད་ཁར་ཚུར་ང་ཚོ་བོད་པའི་དགེ་རྒན་དང་ཡང་བོད་པའི་སློབ་གྲྭ་གི་ཆེད་དུ་ཟབ་སྦྱོང་དེ་འདྲའི་ཕུལ་བའི་སྐབས་སུ་ཨ་ནི་བོད་སྐད་ནང་ལོགས་ཕུལ་ཡག་འདུག་ཞུ་གི་ཡོད། ད་ཡིན་ནའི་ད་ལྟ་ང་གིས་ད་ལྟ་ང་རང་ཟབ་སྦྱོང་ལ་མཉམ་ཞུགས་ཞུས་ཏེ་ཟབ་སྦྱོང་འདི་ཡིན་ན། ངེད་ཀྱིས་ད་ཕར་གཞན་པ་ལ་ཕར་ཟབ་སྦྱོང་ཕུལ་ཡ་མ་རེད་དེ། ང་ཚོས་ད་ལྟ་དེ་སཱི་ཤེས་ཡོན་སློབ་གསོའི་གི་རུ་ཁག་ཡོངས་རྫོགས་ཡང་ང་ཚོ་གཞན་པའི་རྩ་ནས་ཚུར་ཟབ་སྦྱོང་ལེན་ཡ་ཅིག་རེད། ང་ཚོའི་གི་བསླབ་གཞི་ནང་ལོགས་ལ་ད་ལྟ་སློབ་ཚན་གཉིས་པ་དེ་སོར་ཆུད་ནུས་པ་གོང་འཕེལ་བཏང་ཡ་ཅིག་རེད། ཨ་ནི་དེའི་སློབ། དེ་སོར་ཆུད་ནུས་པ་གོང་འཕེལ་བཏང་ཡ་ཟེར་དེ། ཁོ་དེའི་ནང་ལོགས་ལ་རྩལ་དང་དེའི་ནང་ལོགས་ལ་བསམ་བློ་བཏང་སྟངས། རྒྱབ་ལྗོངས་ཀྱི་ལྟ་གྲུབ་དེ་ཚོ་ཚུར་མཉམ་དུ་རུབ་ནས་ནི་ཅིག་ལས་རིམ་ཅིག་བཟོས་ཡོད་རེད་དེ་ལས་རིམ་དེ་ལ Community Resiliency Model ཞུ་གི་ཡོད་རེད། ཁོ་སྤྱི་ཚོགས་ནང་ལོགས་ལ་སོར་ཆུད་ནུས་པ་གོང་འཕེལ་གཏོང་ཡག་གི་ཁར་སུ་རེད་ད་ང་ཚོ་དཔེ་སུ་སུ་རེད་དེ་དེའི་ཁོ་རང་ལས་རིམ་ཡང་ལོགས་ཀ་གཅིག་རེད་བྱས་ཙང་ད་འདི་ང་ཚོ་བརྩེ་ཤེས་སློབ་གསོ་ནང་ལོགས་འདི་འབྲེལ་བ་ཆེན་པོ་ཆགས་ཀྱི་ཡོད་རེད་ཡིན་པ་སོང་ཙང་ད་ང་ཚོ་ད་ལྟ་འདི་བརྩེ་ཤེས་སློབ་གསོའི་གི་ཨ་ནི་ལས་བྱེད་ཚང་མ་ཨ་ནི་ད་ལྟ་འདི་ང་ཚོ་ཟབ་སྦྱོང་འདི་ན་མཉམ་ཞུགས་དུ་ཞུགས་གི་ཡོད་ཨ་ནི་འདི་ཉི་མ་ལྔ་གི་ཟབ་སྦྱོང་དུ་ཆགས་ཏེ་ཡོད་རེད་དེ་ཡིན་དུས་ཨ་ནི་ཉི་མ་ལྔ་བྱས་དེ་ཉིན་གང་གི་ཟབ་སྦྱོང་དུ་ཆགས་ཏེ་ཡོད་རེད་ཨ་ནི་འདི་ནང་ལོགས་ལ་ང་ད་ལྟ་མཉམ་ཞུགས་བྱེད་བཞིན་པ་ཡིན་ལ།
ཨང་ལགས་ལོས་ལོས་ཟེར། ད་ལྟ་ཤེས་རིག་ལས་ཁུངས་ཀྱི་དྲ་རྒྱའི་ཐོག་ལ་ངས་འདུག་ཟེར། ཅིག་མཇལ་བྱུང་ཨ་འདི་ནང་ལ་ཨ་ནི་བརྩོན་འགྲུས་བསམ་འཕེལ་ལགས་རེད་ཨ་ནི་ད་ལྟ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་དགེ་བཤེས་ལགས་དགེ་བཤེས་བློ་བཟང་བསྟན་འཛིན་ལགས་རྣམ་པ་གཉིས་ཀྱིས་ཨ་ནི་བོད་པའི་དགེ་རྒན་ཚོ་ལ་ཡང་ཟབ་སྦྱོང་དེ་འདྲའི་དྲ་རྒྱ་ཐོག་ནས་གནང་པ་དེ་འདྲའི་མཇལ་འདུག་ཨ་ནི། ད་འདི་ནང་ལ་ངས་མང་པོ་ཞིག་ཉན་ཕྱིན་པས་མང་ཆེ་གཅིག་ང་ཚོས་འདི་སྔོན་ནས་བཀའ་འདྲི་ཞུས་ཚར་རྒྱུ་དེ་འདྲའི་རེད་ཤག་ད་ད་དུང་མང་པོ་ཅིག་ཐོག་ལ་འདུག་ཟབ་སྦྱོང་གནང་ཤག་ཨ་ནི་མཐའ་མ་དེ་ལ་འདི་བརྩོན་འགྲུས་བསམ་འཕེལ་ལགས་ཀྱིས།

ད་རྩལ་དེ་ཚོ་རེད་ནམ་རྒྱུན་ནས་སྐྱབས་མགོན་རིན་པོ་ཆེ་ཀྱིས་ཨ་ནི་འགྲོ་བ་མི་ཡི་གཞི་རྩའི་རིན་ཐང་གསུངས་བསྡད་ཡས་ཀྱི་རྩལ་དེ་ཚོ་གོང་འཕེལ་བཏང་གི་ཡོད་རེད་བ། འདི་གོང་འཕེལ་བཏང་ཡར་གྱི་ཐབས་ཤེས་རེད་གོང་འཕེལ་བཏང་ཡས་ཀྱི་ག་རེ་ཟེར་རེད་གོང་འཕེལ་བཏང་ཡས་ཀྱི་ཆེད་དུ་བྱེད་སྒོ་དང་དེ་ཚོ་ད་ལྟ་དེ་ལེ་ཚན་བདུན་གྱི་ནང་དུ་ཟུར་ངོ་སྤྲོད་ཞུས་ཡོད་རེད། དེ་ནས་ད་མཐའ་མ་དེ་མཐའ་མ་དེ་ལ་ད་ད་ལྟ་སྤྱི་ཁྱབ་ལས་འཆར་ལབ་ནས་སྤྱི་ཁྱབ་ཟེར་དུས་སྤྱི་ལ་ཁྱབ་པ་འདི་ལ་ལྟ་བསམ་བློ་བཏང་སྟངས་དུ་ཆེས་ཁ་ཤས་ཡོད་ས་རེད་གཅིག་དེ། ཁོ་ད་ལྟ་ལས་འཆར་འདི་ཡི་བརྒྱུད་ནས་ང་ཚོ་བརྩེ་ཤེས་སློབ་གསོ་ནང་ལོགས་ལ་མར་གོང་འཕེལ་བཏང་དགོས་ཡས་ཀྱི་རྩལ་འདི་ཆ་ཚང་ལ་ཕར་ཁྱབ་འགྲོ་གི་ཡོད་རེད་ལས་འཆར་འདིའི་ནང་ལོགས་ལ་རྩལ་འདི་ཆ་ཚང་ཚུད་པའི་ཐོག་ནས་ལས་འཆར་སྒྲུབ་དགོས་ཡས་ཨོ་དེ་འདྲའི་ཅིག་ཡིན་པ་སོང་ཙང་ད་སྤྱི་ཁྱབ་ལབ་ཡས་དེ་ང་ཚོ་གོ་བ་ལེན་སྟངས་གཅིག་དེ་རེད། ཨ་དེ་ད་ལྟ་དབྱིན་ཇིའི་ནང་ལོགས་ལ Capstone Projects ལབ་ནས་ཞུ་གི་ཡོད་རེད། ད་དེ་ཡང་གོ་བ་ལེན་སྟངས་གཅིག་དེ་ལ་དེ་ལས་འཆར་དེ་ཡང་མི་རྐྱང་པ་སློབ་ཕྲུག་རྐྱང་པ་གི་སྒྲུབ་ཡས་དེ་འདྲ་མ་ཡིན་པ་བྱས་ནས་ཅིག་སློབ་གྲྭ་གཅིག་ཡིན་ན་སློབ་གྲྭ་དེའི་ནང་གི་སློབ་ཕྲུག་ཚང་མ་ལ་ཕ་ཨ་ནི་དེ་ནས་སློབ་སློབ་ཕྲུག་རེད་ཨ་ནི་དགེ་རྒན་རེད་ལས་བྱེད་རེད་ཚང་མ་ལ་ཕན་ཨ་ནི་ཚང་མ་དང་འབྲེལ་ནས་ཨ་ནི་སྒྲུབ་དགོས་ཡག་གི་ལས་འཆར་ཟེར་རྒྱུ་གཅིག་ལ་ངོས་འཛིན་ཞུ་དགོས་རེད་དེ་འདྲའི་ཀྱི་ཆ་ནས་ཡང་སྤྱི་ཁྱབ་ཀྱི་གོ་བ་གཅིག་ལེན་ཡག་ཡོད་རེད་བ། ད་རྣམས། འདི་ལོ་ལ་ལས་འཆར་འདི་ཁོ་ག་རེ་ཡིན་ནའང་འགྲིག་གི་ཡོད་རེད་ཡིན་ང་ཚོས་ཀྱིས་ད་ག་རེ་ཟེར་རེད་བསམ་འཆར་བཏོན་བཞག་ཡོད་ནང་ལོགས་ལ་དཔེར་ན་ལས་འཆར་གཅིག་འདི་ད་བརྩེ་ཤེས་སློབ་གསོའི་ནང་ལོགས་ནས་ད་ནི་ང་ཚོས་མིའི་གཞི་རྩའི་རིན་ཐང་གོང་འཕེལ་བཏང་གི་ཡོད་པ་སོང་ཙང། དེའི་ནང་ལོགས་ལ་ནི་གཞི་རྩའི་རིན་ཐང་གཙོ་བོ་གཅིག་དེ་སྙིང་རྗེ་ཆགས་དགོས་རེད། དེ་ཡིན་དུས་ད་སློབ་གྲྭའི་ཁྱོན་ཡོངས་ལ་ནི་ང་ཚོས་སྙིང་རྗེ་ལྡན་པའི་ཁོར་ཡུག་ཅིག་ག་འདྲས་སྐྲུན་དགོས་ཀྱི་འདུག་ཟེར་ན་འདི་འདྲས་ཀྱི་ལས་འཆར་ཅིག་འཁྱེར་ཡོང་ནས་འབྲི་དགོས་རེད། འདི་འདྲས་ཀྱི་ད་ལས་འཆར་ཅིག་བསམ་བློ་བཏང་ནས་འདིའི་ལས་འཆར་འདི་ནི་འགྲུབ་ཐུབ་ཡག་ལ་ནི་ག་རེ་ཟེར་དགོས་རེད། གང་འདྲས་སྒྲུབ་ཀྱི་ཡིན་པ། དྲི་བ། ཅི་སྟངས SEE ཤེས་ཡོན་སློབ་སྲོལ་ལྟར་སློབ་གྲྭ་གཅིག་གི་ནང་ལག་བསྟར་བྱེད་ཀྱི་ཡོད་ན། འདིའི་སློབ་གྲྭ་འདིའི་ནང་ལོགས་ལ་དམིགས་ཡུལ་ལྟར་ལས་རིམ་དེ་ལག་བསྟར་བྱས་ནས་དམིགས་ཡུལ་ག་རེ་རེད་ཟེར་ན། སློབ་གྲྭའི་གི་ཆར་གཏོགས་པའི་སུ་ཡིན་ན་ཡང་ཚང་མའི་ནང་ལོགས་ལ་སྙིང་རྗེ་ཤུགས་ཆེ་རུ་བཏང་ཡ།

ཡིན་ནའི་འདྲ། ཡང་རང་རྒྱུད་རང་ཤེས་ཀྱིས་ཨ་ནི་རྩལ་དུ་བཟོ་ཡས་བྱ་བ་ཆགས་ཡིན་དགོས་རེད། ཨ་ནི་དེའི་ནང་ལོགས་ལ། སྤྱི་ཚོགས་ཡོན་རྒྱུས་ལོན་བྱེད་ཡས་བྱ་བ་ཆགས་ཀྱི་ཡོད་རེད་ར། ཨ་ནི་རྟེན་འབྱུང་གི་སྐོར་ལ་བསམ་བློ་བཏང་ཡས་བྱ་བ་ཆགས་ཀྱི་ཡོད་རེད། ཨ་ནི་དེ་ནང་བཞིན་ང་ཚོའི་གི་ད SEE ཤེས་ཡོན་ལ་སུ་གོང་འཕེལ་བཏང་ཡས་གཅིག་དེ་ཨ་ནི་བཟང་སྤྱོད་དེ་ར། བཟང་སྤྱོད་རྣམ་འབྱེད་ཀྱི་བློ་དང་ཨ་ནི་གོ་བཟང་སྤྱོད་ལ་དངོས་སུ་འཇུག་ཡས། རྩལ་དུ་བཟོ་ཡས་སྐོར་བྱ་བ་ཆགས་ནས་གང་ཆེ། གཅིག་གིས་ང་ཚོས་གོང་འཕེལ་གཏང་དགོས་ཡ་གི་རྩལ་འདི་ཚོ་ཆ་ཚང་གཅིག་ཨ་ནི་འབྲེལ་བ་ཨ་ནི་གཅིག་ཆགས་སྡོད་ཡ་གི་ད་ལས་འཆར་དེ་འདྲ་གཅིག་ལ་ད་སྤྱི་ཁྱབ་ལས་འཆར་བྱེད་དགོས་ཡོད་རེད་ལ།
ད་ག་ནང་བཞིན་བརྩོན་འགྲུས་བསམ་འཕེལ་ལགས་ཀྱིས SEE ཤེས་ཡོན་བསླབ་གཞི་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ནང་ནས་དང་པོ་འགྲོ་བ་མིའི་རིན་ཐང་གོང་འཕེལ་དུ་གཏོང་ཐབས་གནང་རྒྱུ་དེ་ཡིན་ལུགས་གསུངས་ཀྱི་འདུག།
གཙོ་བོ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི

སྙིང་རྗེ་ཟབ་ཏུ་བཏང་ཡ་སྙིང་རྗེ་རྒྱ་ཆེ་རུ་བཏང་ཐུབ་པ་ཡིན་ན་རོ། སོ་སོའི་བདེ་ཐབས་ལ་ཁེ་ཕན་ཡོད་པ་རོ། ད་སྐུ་མདུན་ནས་གསུང་བ་ནང་བཞིན་བྱས་ནས་རང་དོན་འདོད་ན་སྙིང་རྗེ་སྒོམ་དགོ་རེད་གཞན་དོན་འདོད་ན་སྙིང་རྗེ་སྒོམ་དགོ་རེད་གསུང་བ་ནང་བཞིན་བྱས་ནས་སོ་སོའི་དོན་དག་འགྲུབ་ཡ་ལ་སྙིང་རྗེ་དགོ་རེད་ལ། ཨ་ནི་དགེ་རྒན་གཅིག་གིས་སོ་སོ་དེ་ག་རེ་ཟེར་དགོས་རེད་ལག་ལེན་དུ་ཟུར་ལྟར་སློབ་ཕྲུག་རྣམས་ཁྲིད་པ་ཡིན་ན་རོ།